ད་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང། ཡང་བསྐྱར་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཟུར་པ་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། རྒྱལ་བ་སྐུ་ཕྲེང་བཅུ་གཉིས་པ་འཕྲིན་ལས་རྒྱ་མཚོ་མཆོག་གི་མཛད་རྣམ་ངོ་སྤྲོད་གནང་བ་ཞིག་གསན་གྱི་རེད། རྒྱལ་དབང་སྐུ་ཕྲེང་བཅུ་གཉིས་པ་འཕྲིན་ལས་རྒྱ་མཚོ་མཆོག་ནི། འཁྲུངས་རབས་གསོལ་འདེབས་ལས། གཙང་མའི་རིགས་ལས་དབུ་རུ་འོལ་དགའ་རུ། བལྟམས་ཚེ་རྡོ་རྗེའི་མཉམ་གཞག་ཞབས་རྗེས་སོགས། བྱོན་གནས་ངོ་མཚར་བྱིན་རླབས་འགྲན་ཟླ་བྲལ། དེ་མཚོན་འཕྲིན་ལས་རྒྱ་མཚོར་གསོལ་བ་འདེབས། ཞེས་གསུངས་པ་ནང་བཞིན་བྱས་ནས་བོད་ཀྱི་ལྷོ་ཁ་ལ་ཡ། རྒྱལ་དབང་སྐུ་ཕྲེང་བརྒྱད་པའི་ཡབ་གཞིས། ལྷ་ཀླུ་ལ་ཡ། ཡབ་ཕུན་ཚོགས། ཚེ་དབང་དང་ཡུམ་ཚེ་རིང་གཡུ་སྒྲོན་གཉིས་ཀྱི་སྲས་ལ་ཡ་སྐུ་འཁྲུངས། ཨ་ནི་དཔལ་ས་སྐྱའི་བདག་ཆེན་ཟུར་པ་རྡོ་རྗེ་རིན་ཆེན་མཆོག་ནས་ཐུགས་དམ་བརྟག་པ་དང་གནང་བ་དེ་དང་ལྷ་ཆེན་ཚངས་པ་དུང་ཐོད་ཅན་གྱི་བཀའ་ལུང་གཉིས་རྩེ་མཐུན་པ་ལྟར་རྒྱལ་དབང་མཁས་གྲུབ་རྒྱ་མཚོའི་ཡང་སྲིད་ལ་ཡང་ངོས་འཛིན་ཞུས། དེ་ནས་སྲིད་སྐྱོང་ཨ་ནི་རྭ་སྒྲེང་སྐུ་ཐོག་གསུམ་པ་ཧོ་ཐོག་ཐུ་ཚུལ་ཁྲིམས་རྒྱལ་མཚན་མཆོག་གིས་དབུ་སྐྲ་གཙུག་ཕུད་བཞེས་ནས་ཨ་མཚན་ལ་འཕྲིན་ལས་རྒྱ་མཚོ་ཞེས་གསོལ་བ་གནང་འདུག་དེ་ནས་དགུང་ལོ་ལྔ་གི་ཐོག་ལ་ཡ་གསེར་ཁྲི་མངའ་གསོལ་དང་དགུང་ལོ་བདུན་གྱི་ཐོག་ལ་ཡང་ཆོས་སྲིད་ཀྱི་ཐུགས་འགན་བཞེས་དགོས་པའི་གནས་ཚུལ་དེ་འདྲ་བྱུང་འདུག་ཕལ་ཆེར་རྒྱལ་དབང་སྐུ་ཕྲེང་རིམ་ཅན་གྱི་ནང་ནས་ད་ག་རེ་ཞུས་ན་ཆོས་སྲིད་ཀྱི་མཛད་འགན་བཞེས་མཁན་དགུང་ལོ་ཆུང་ཤོས་དེ་ཚོ་རྒྱལ་བ་འཕྲིན་ལས་རྒྱ་མཚོ་མཆོག་ཡིན་པ་རེད། དེ་འདྲ་སོང་ཙང་སྐུ་ན་ཕྲ་མོའི་སྐབས་ལ་ཡང་ཆོས་སྲིད་ཀྱི་ཐུགས་འགན་བཞེས་པ་ཙམ་མ་གཏོགས་གང་དག་ནང་མ་དེ་ཨ་ནི་སྲིད་སྐྱོང་གི་ཆབ་སྲིད་ཀྱི་ཐུགས་འགན་ངོ་མ་དེ་ཡང་མ་བྱན་སྲིད་སྐྱོང་གིས་འདུག་བྱས་ནས་འཁྱེར་གནང་གི་འདུག་རྒྱལ་མཆོག་དེ་ཉིད་ཨ་ནི་དགུང་ལོ་ཆུང་ཆུང་སྐབས་ཨ་ནི་སྲིད་སྐྱོང་རྭ་སྒྲེང་རིན་པོ་ཆེ་ཨ་ནི་ཞེས་ཨ་ནི་ག་རེ་རེད་གཏན་ཚིགས་དང་ཤེ་བམ་ཟེར་འདི་གི་ངོ་ཆེན་འདུག་སེ་བསྣམས་པའི་ད་ག་ནང་བཞིན་བྱས་ནས་མི་སྣ་ཁག་དེ་འདྲ་ལ་འབྲེལ་ཡོད་མི་སྣ་ལ་ཡང་ལེགས་སྐྱེས་གནང་མཁན་སུ་བྱུང་ལ་ཡང་ཨ་ནི་སྲིད་སྐྱོང་གི་ག་རེ་ཟེར་ད་སྲིད་སྐྱོང་རང་གི་མཁྱེན་རྟོགས་ཡོད་པ་དང་མེད་པ་ད་གང་འདྲ་སྣ་ཚོགས་བྱས་ནས་གང་ལྟར་སྤྱི་ཁྱབ་མཁན་པོས་སྲིད་སྐྱོང་གི་དམ་ཕྲུག་འདུག་སེ་ཕབ་རྐྱང་གནང་ཡིན་ཙང་བཀའ་ཤག་ལ་ཨ་རང་གཞན་ཚང་མས་ཀྱིས་བརྟེན་མི་དགོས་རེ་མི་དགོས་བཟོ་འདྲ་བྱས་ནས་བཀའ་ཤག་མཐོང་མེད་པ་བཟོ་འདྲ་བྱས་ཆགས་པའི་གནས་ཚུལ་དེ་འདྲ་བྱུང་འདུག་དེ་འདྲ་ཡོང་དུས་ཨ་ནི་བཀའ་བློན་སྐུ་བགྲེས་པ་བཤད་སྒྲ་དབང་ཕྱུག་རྒྱལ་པོས་ཁོང་གིས་ད་དགོངས་འཆར་གྲོས་འགོ་བཏོན་པ་གནང་ནས་ཨ་ནི་བཀའ་ཤག་ཐུན་མོང་གི་ཐོག་ནས་ཨ་ནི་སྲིད་སྐྱོང་མཇལ་འཕྲད་ཞུས་ནས་འདིའི་སྐོར་ལ་ཨ་ནི་ཐུགས་སྣང་དང་སྟངས་འཛིན་གནང་དགོས་ཀྱི་འདུག་བྱས་ཏེ་གང་དག་དེ་འདྲས་ཡིན་དུས་བསམ་པ་གལ་ཏེ་ཡང་སྲིད་སྐྱོང་ལ་མཛད་དཀའ་མེད་པ་ཡིན་ན་ཨ་ནི་སྦུག་དམ་དེ་བཀའ་ཤག་གི་བཀའ་དམ་དེ་བཀའ་བློན་སྐུ་བགྲེས་པས་ཨ་ནི་ཐུགས་སྣང་གནང་བ་ཡིན་ན་ཨ་ནི་ཏོག་ཙམ་དགའ་མེད་འགྲོ་སྟངས་འཛིན་བྱེད་ཡག་ལ་ཁེལ་བ་མེད་འགྲོ་བྱས་ཏེ་ནང་དོན་དུ་ཅིག་སྙན་སེང་ཞུ་བ་གནང་འདུག་ཨ་སྲིད་སྐྱོང་གིས་དེ་ཡང། གར་སོགས་གོ་བ་དེ་ལོག་པ་ཅིག་བཞེས་ནས། ད་ཕལ་ཆེར། བཀའ་ཤག་ཚོས་བཀའ་བསྡུར་གནང་ནས། སྲིད་སྐྱོང་གི་སྐུ་དབང་དེ་ཕལ་ཆེར་འཕྲོག་ཡག་གི་ལྐོག་ལ་ཁོང་ཚོས་བྱེད་ངེས། ཡིན་ས་རེད། དགོངས་ནས། ཨ་ནུ་བཀའ་བློན་སྐུ་བགྲེས་པ་བཤད་སྒྲ་དབང་ཕྱུག་རྒྱལ་པོ། མཆོག་ལ་གོ་གནས་ནས། ཕབ་ནས། ཨ་ནུ་ཐོག་མར། ཁོ་རང་གི་ད། བཞུགས་གནས་ཡོད་སའི་སྣེ་མོ། ཁུལ་ལ་ཡ། སོ་སོའི། གཞིས་ཀ་ལ་ཡ། ཕྱིར་ལོག་བཏང་ནས་ད་གང་འདྲ་ཚུལ་མཐུན་བྱས་ནས་བཞུགས་དགོས་ཀྱི་ཡོད་པའི་སྐོར་ལ་བཀའ་རྒྱ་དེ་འདྲས་གནང་འདུག་རྗེས་སུ་ག་ལེར་ག་ལེར་བྱས་ནས་རིམ་པས་གང་འདྲ་ཐོན་པ། མདའ་དཔོན་སྲི་གཅོད་ཚེ་བརྟན་ཞེས་དེ་གང་འདྲ་ཆོས་རྒྱལ་སྲོང་བཙན་སྐུ་དུས་ནས་བཟུང་བློན་པོ་བྱས་རྗེས་ཆེན་པོ་ཡོད་པ་ཐོན་མི་སམ་བྷོ་ཊའི་མི་རྒྱུད་ཡིན་པ། ཐོན་པ་མདའ་དཔོན་དཔོན་གཡོག།

ཁོང་ཚོ་ཡག་ག་དེ་འདྲ་ཡོང་བ་མ་རེད་ད་བཀའ་ཟུར་བཤད་སྒྲ་ཁོ་རང་མེད་པ་བཟོ་ཡག་ཆེད་དུ་བཏང་བ་ཡིན་ཤག་དགོངས་ནས། དེ་ནས་བཀའ་ཟུར་བཤད་སྒྲས་ཐོག་མར་གཞུང་ཞབས་ཀྱི་ཕྱག་ལས་གནང་འགོ་ཚུགས་པ་ནས་མཐའ་མ་བཀའ་ཟུར་མ་ཆགས་བར་དུ་རང་གི་ཕྱག་ལས་གང་དང་གང་གནང་བ་རྣམས་ངོ་སྤྲོད་གནང་བའི་རྗེས་སྐབས་དེ་ཐོན་པ་མདའ་དཔོན་གྱི་དགོངས་པར་མི་འདི་བྱས་རྗེས་ཅན་ཞིག་ཡིན་པར་ངོས་འཛིན་གནང་སྟེ་མི་འདི་མེད་པར་བཟོས་ན་འགྲིག་ས་མ་རེད་དགོངས་པའི་ཐད་སྐུ་ངོ་བློ་བཟང་སྦྱིན་པ་ལགས་ཀྱིས། ཨ་ནི་བཤད་སྒྲས་ག་རེ་གསུངས་འདུག་ཟེར་ན་ཤེས་གསལ་བ་ལ་བྲེལ་འཚབ་དགོས་མ་རེད། བྱས་ཏེ་གསུངས་ནས་ཨ་ནི་བཀའ་ཟུར་བཤད་སྒྲ་ཁོ་རང་གིས་ཐོག་མར་ནས་གཞུང་ཞབས་ཞུས་པ་ནས་བཟུང་ནས་ཐ་མ་བཀའ་ཟུར་མ་ཆགས་བར་དུ་ཕྱག་ལས་གང་དང་གང་གནང་གཅིག་དང་གཉིས་བྱས་ནས་བྱས་ནས་ཨ་ནི་གཞུང་གི་ཡ་གོ་གནས་ལ་ཆགས་ནས་ཡ་ད་གར་དུ་ཕྱིན་ནས་ཐོག་རྒྱག་སྒང་ལ་སྒང་ལ་སླེབས་པ་མ་ཡིན་པ་དམའ་ས་ནས་ཐེག་པ་རིམ་འཛེགས་བྱས་ནས་ད་གང་ད་གཞུང་འབངས་ཀྱི་ཞབས་ཕྱི་ག་རེ་ག་རེ་ཞུས་པའི་སྐོར་གཅིག་དང་གཉིས་བྱས་ཏེ་རེ་རེ་བཞིན་ཨཱ་ནི་ངོ་སྤྲོད་བྱས་པའི་རྗེས་ལ་ཡང། ཨཱ་ནི། ག་སོགས་པདྨ་དགོན་སུས་སྐབས་དེ་དུས་ད་གང་དག་ཐོན་པ། མདའ་དཔོན་གྱི་དགོངས་པ་ལ། ད་འདི་མི་དེ་ཞེ་དྲག་ཅིག་གལ་ཆེན་པོ་རེད་བྱས། དེ་འདྲ་ཅིག་དགོངས་པ་བྱུང་འདུག་དེ་མཐའ་མ་ཨཱ་ནི་བཀའ་ཟུར་མཆོག་གིས་ད་ཆ་བསད་པ་ཡིན་ནའི་གཏོང་བ་ཡིན་ནའི་ག་རེ། འཛིན་བཟུང་བྱས་པ་ཡིན་ནའི་ག་རེ་བྱེད་ནའི་ད་ཁྱེད་རང་ཕྱག་ལ་ཡོད། ང་ག་རེ་བྱས་ནའི་དེ་ཁྱེད་རང་གི་ཕྱག་ལ་ཡོད་སྔར་སྦྱངས་ན་ཟེར་ཏེ། གསུངས་པའི་སྐབས་ལ་ཨ་ནི་ཐོན་པ་མདའ་དཔོན་གྱི་དགོངས་པ་ལ་མི་འདིས་སྔ་ཕྱི་བར་གསུམ་ལ་ཡ། བོད་སྤྱི་པའི་ཐོག་ལ་བྱས་རྗེས་ཆེན་པོ་ཞིག་བཞག་མཁན་ཅིག་རེད་འདུག། དེ་འདྲ་ཡིན་དུས་མི་འདི་མེད་པར་བཟོས་ན་ཞེ་དྲག་མ་འོངས་པར་བོད་སྤྱི་པ་ལ་གྱོང་རག་ཡག་ད་ལོ་རྒྱུས་ནང་ལོགས་ལ་ད་གང་དག་གཏམ་ངན་ཆགས་ཡག་ཟེར་ཏེ་ཡིན་དུས། ཨ་ནི་ཐོན་པ་མདའ་དཔོན་ཁོ་རང་ཚོའི་ཁྱིམ་ཚང་དང། དམིགས་བསལ་གྱི་མཆོད་ཡོན་གྱི་ཐོག་ནས་འབྲེལ་བ་ཡོད་པ་སྙེ་མོ་རྒྱལ་བྱེད་དགོན་པ་ཟེར་དེ་ཡང་ཁོང་ཚོ་དགོན་པ་ལ་ཡང་བཀའ་མོལ་གནང་ནས་ཨ་ནི་བཀའ་ཟུར་བཤད་སྒྲ་ལུས་སྒྱུར་བྱེད་དུ་བཅུག་ནས་ཨ་ནི་གྲྭ་ཆས་གཡོག་ནས་ཨ་ནི་དབུ་སྐྲ་བཞར་ནས་ཨ་ནི་བཟང་བཙོན་བཟོ་འདྲ་བྱས་ནས་ཁང་པའི་ཐོག་ཁ་ཡི་གེ་ཡང་ཕྱི་ལོགས་ལ་ཡང་མ་ཕེབས་རོགས་ཟེར་དེ་འདྲ་བཞག་པ་གནང་འདུག། ཨ་ལས།

དེ་སྔ་བློན་ཆེན་ཡིན་པའི་སྐབས་དེ་ཡང་གདན་ས་ཆེན་པོ་དགའ་ལྡན་དང་ཐུན་མོང་མ་ཡིན་པའི་འབྲེལ་བ་ཞིག་ལས་ཁོ་རང་ཚོའི་བར་དུ་མཆོད་ཡོན་གྱི་འབྲེལ་བ་ཆེན་པོ་ཞིག་ཡོད་པ་རེད། ལྷག་པར་དུ་ཤར་རྩེ་མཁན་པོའི་ཨ་ནེ་གསོལ་དཔོན། དཔལ་ལྡན་དོན་གྲུབ། ཞུ་བ་དེ་དང། ཨ་ནེ་བཤད་སྒྲ་བློན་ཆེན་གྱི་ངོས་ནས་ད་དེ་སྔ་ནས་ཁོ་རང་ཚོ་བློས་བཀལ་ས་དང་ཅིག་ལས་ཀ་བསྐུལ་ས། དེ་ད་ནང་མ་ཅིག་འདུག་ཟེར་ནི་རེད་དོ། དེ་འདྲ་ཡིན་ཙང་གསོལ་དཔོན། ཤར་རྩེ་མཁན་པོའི་གསོལ་དཔོན་ད་གང་ལྟར་དཔལ་ལྡན་དོན་གྲུབ་དེ་ཞུ་མཁན་དེ་གིས་ཨ་ནི་བློན་ཆེན་བཀའ་ཟུར་བཤད་སྒྲའི་རྒྱབ་རྩ་ལངས་ནས་རྭ་སྒྲེང་ལ་ངོ་རྒོལ་བྱེད་ཡ་ལ་ཁོ་རང་གི་ཐག་བཅད་དུ་ཕྱིན་ནས་དགའ་ལྡན་གྱི་ནང་ལོགས་ལས་ཀའི་གྲ་སྒྲིག་བྱས། དེ་ནས་ད་དཔུང་རོགས་བཟོ་འདྲ་ཅིག་དགོས་མཁོ་ཡོད་ཙང་དེ་སྔ་འབྲས་སྤུངས་ལ་ཡར་གཏོང་སྒོ་དུས་རྒྱུན་ནས་གནང་བའི་ཁ་ཐུག་དེ་ནི་རྩམ་པ་དང་ཇ་དང་མར་དང་བྱས་ནས་ཁོ་རང་ཚོ་སྲིད་གཞུང་གི་ཐད་ཀར་དུས་རྒྱུན་གནང་གི་ཡོད་པ་འདྲ། སྲིད་སྐྱོང་རྭ་སྒྲེང་གནང་བའི་ཁ་ཐུག་དེ་ཡང་ཇ་དང་མར་དང་རྩམ་པ་ལ་སོགས་པ་རྒྱུ་དངོས་སུ་མ་གནང་བྱས་ནས་དེའི་ཚབ་ལ་དེ་བཟོ་འདྲ་ཅིག་དངུལ་དུ་བྱས་ནས་མར་གནང་བའི་ཁ་ཐུག་དེ་ལ་འབྲས་སྤུངས་ལ་རང་བཞིན་གྱི་ཅིག་གྱོང་ཅིག་རག་དེ་དུས་སུ་འབྲས་སྤུངས་ཁོང་ཚོའི་གཅིག་གི་རྭ་སྒྲེང་ཐོག་ལ་ཡང་ལྟ་སྟངས་ཡག་པོ་མེད་པ་ཞིག་ཁོང་ཚོའི་བློ་ཕམ་གྱི་གནས་ཚུལ་ཅིག་བྱུང་བསྡད་ཤག། དེ་འདྲ་ཡིན་དུས་ད་དགའ་ལྡན་དང་འབྲས་སྤུངས་ཁོ་ཚོ་གཉིས་ཁ་མཐུན་པའི་བཟོ་འདྲ་བྱས་ནས་བྱས། དེའི་སྒང་ལ་གཞུང་ཞབས་ནང་ལོགས་ལ་ཡང་ཡང་ཁག་ཅིག་ནས་སྤྱི་ཁྱབ་མཁན་པོ་ལ་ཡང་ལྟ་སྟངས་ཡོད་པ་དེ་འདྲ་བྱུང་ཤག་གང་ཡིན་ཟེར་ན་ཁོང་གཞུང་ཞབས་ཁོངས་ནས་རིམ་པ་བྱས་ནས་འཛེགས་པ་ཅིག་མ་རེད་པ། གྲྭ་པའི་ཁོངས་ནས་ད་ཐོལ་བྱུང་སྒང་ལ་ཅིག་ཨ་ནི་སྒང་ལ་ཡང་སླེབས་པ་ཡིན་ཙང་ཨ་ནི་དེའི་སྒང་ནས་ཁོ་རང་གནང་སྟངས་དེ་གལ་ཏེ་དྲང་པོ་མ་ཡིན་པ་ཕྱོགས་ལྷུང་བཟོ་འདྲ་ཅིག་གནང་བ་ཡིན་ཙང་ཨ་ནི་ཁོ་ཚོས་གཞུང་ཞབས་འཛིན་པའི། རྒྱབ་སྐྱོར་ལ་འཚལ་ནས། ཨ་ནི་ག་ལེར་ག་ལེར་བྱས་ནས་ཨ་ནི་སྣེ་མོ་ནས། ཨ་ནི། བློན་ཆེན་བཤད་སྒྲ་ལྷ་ས་ལ་ཡར་ལྐོག་ལ་ཡར་གསང་བའི་ཐོག་ནས་ཡར་གདན་ཞུ་བྱས། དེ་ནས་གཞུང་ཞབས་པ་ཁོང་ཚོས་སྲིད་སྐྱོང་གི་སྐུ་སྲུང་བ་ཚོ་ལ་ཡང་འབྲེལ་བ་བྱས་ནས་ཨ་ནི་སྲིད་སྐྱོང་གི་རྭ་སྒྲེང་རིན་པོ་ཆེ་གི་སྐུ་སྲུང་ནས་ཨ་ནི་ཁྱེད་རང་ཚོ་ཕྱིར་འཐེན་བྱས་ན་དགའ་གི་རེད་མ་གཏོགས་ད་ངོ་ལོག་རྒྱབ་ཡོད་ན་ཚང་མ་ལ་དཀའ་ངལ་ཆེན་པོ་ཆགས་ཀྱི་རེད། ཁྱོད་དེ་གང་དག། སྐུ་སྲུང་འདི་སྐད་དེ་རེ་གནས་ཡུལ་ཕྱི་ནས་ག་ལེ་ག་ལེ་ག་ལེ་བྱས་ནས་ཕྱིར་འཐེན་བརྒྱབ་ན་ཞིག་གོ། དེ་མེད་པར་ཆུང་བྱ། སྐུ་སྲུང་ཚང་མ་ལ་ཕྱིར་འཐེན་བརྒྱབ་པས་ཡིན་ཙང་རྭ་སྒྲེང་རིན་པོ་ཆེའི་དགོངས་པ་ལ་ད་ཕལ་ཆེར་ཡག་པོ་ཅིག་ཡོང་ས་མ་རེད་ད། དགོངས་ནས་དེ་ནི་རྒྱ་ནག་ལ་ཡག་ཤོས་ཕེབས་དགོས་ཡག་གི་གནས་ཚུལ་དེ་འདྲ། ཆོས་ཐོག་ཕེབས་དགོས་གནས་ཚུལ་བྱུང་འདུག། དེའི་སྐབས་ལ་ཡང་ལྷ་ས་བའི་ཚོས་གཞས་བཏང་ཡག་བྱེད་ལ།

མཐུན་པའི། བདག་མེད་སྐུ་ཞབས་ཀྱི་ད་བཀའ་དྲིན། རེད་ཟེར་ད་ལྟ་གཞས་ཀྱི་དོན་དག་འདི་འདི་ཡིན་པ་འདྲ། བློན་ཆེན་བཤད་སྒྲ་དབང་ཕྱུག་རྒྱལ་པོ་ག་ལེར་ཁྲིད་ནས་ད་གང་ལྟར་སྡེ་སྲིད་ཀྱི་ཁྲི་ལ་ཡར་ཕེབས་པའི་རྗེས་ལ་ཁོ་རང་ལ་ཨ་ནི་སྐྱིད་བར་ལམ་གྱི་རྒྱབ་སྐྱོར་བྱེད་མཁན་གཙོ་བོ་དེ་ཨ་ནི་ཤར་རྩེ་མཁན་པོའི་གསོལ་དཔོན་དཔལ་ལྡན་དོན་གྲུབ་དེ། ཟེར་མཁན་དེ་ཨ་ནི་སྤྱི་ཁྱབ་མཁན་པོ་ལ་ཡར་བསྐོ་བཞག་གནང་འདུག་ང་ལས། དེ་ནས་བློན་ཆེན་བཤད་སྒྲས་གང་ལྟར་ལོ་སིང་གསུམ་གྱི་རིང་ལ་ཡང་རྒྱལ་སྲིད་བསྐྱངས་པའི་རྗེས་ལ་ཡང་གྲོངས་པ་ཡིན་ཙང། སྲིད་སྐྱོང་ལ་ཡང་སྡེ་དྲུག་རིན་པོ་ཆེ་མཁྱེན་རབ་དབང་ཕྱུག་ཞུ་བ་དེ་བསྐོ་བཞག་གནང་འདུག། ལགས།
རྒྱལ་མཆོག་སྐུ་ཕྲེང་བཅུ་གཉིས་པ་འཕྲིན་ལས་རྒྱ་མཚོ། སྐུ་གཞོན་ནུའི་དུས་ནས་བོད་ཀྱི་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་ཡོད་ཀྱང། མཛད་འགན་ངོ་མ་དེ་བཀའ་བློན་ལྷན་རྒྱས་དང། སྲིད་སྐྱོང། དེ་བཞིན་སྤྱི་ཁྱབ་མཁན་པོ་བཅས་ཀྱིས་བཞེས་པའི་སྐབས་ནང་ཁུལ་མ་འཆམ་པའི་གནས་ཚུལ་དང་དེ་བཞིན་རྒྱལ་བ་འཕྲིན་ལས་རྒྱ་མཚོ་དགུང་གྲངས་བཅུ་དགུ་ཙམ་ལ་ཕེབས་པའི་སྐབས་སྐུ་ཚེ་མ་ཟིན་པའི་གནས་སྟངས་ཆགས་ཡོད་པ་རེད།
དེ་སྲིད་དེ་ཡས་མས་ཅིག་ལ་ཡང་བོད་ཁམས་ཁུལ་ལ་ཡང་ཉག་རོང་མགོན་པོ་རྣམ་རྒྱལ་ཟེར་བ་ཅིག་བྱུང་འདུག། ལྷ་ས་ཁུལ་ལ་ཡང་ཨ་ནི་སྲིད་སྐྱོང་དང་ཨ་ནི་གྱི་དགའ་འབྲས་ཀྱི་གནས་ཚུལ་དེ་གའི་དེ་རྙོག་དྲ་མང་པོ་ཡོད་པ་དེ་ཁོ་རང་གི་ལྷིང་འཇགས་མེད་པ་དེ་ཧ་གོ་ནས་ཨ་ནི་དེའི་གོ་སྐབས་ཟིན་ནས་ཁོ་རང་གི་ག་རེ་ཟེར་ད་མདོ་སྟོད་ཁུལ་ལ་ཡང། བྲག་མགོ་དང་ཏྲེ་ཧོར་སྟོང་འཁོར་བེ་རི་སྡེ་དགེ། འབའ་ལི་ཐང་མི་ཉག་བཅས་དེ་ནི་དར་རྩེ་མདོ་ལ་སོགས་པ་ས་ཁུལ་མང་པོ་ལ་བཙན་ཤེད་གང་མང་བརྒྱབ་ནས་རྒྱུ་དངོས་འཕྲོག་བཅོམ་དང་མི་སེར་ལ་ཡང་བརྡབ་གསིག་ཧ་ཅང་ཆེན་པོ་དེ་ཚོ་བཏང་བའི་རྐྱེན་ཡིན་ཏེ། ས་གནས་དེ་གའི་ཚང་མ་ནས་སྐུ་ཚབ་དེ་གའི་ཚང་མ་ལྷ་ས་ལ་ཡར་ཆེད་མངགས་བཅར་ནས་དབུས་གཞུང་ནས་ད་ང་ཚོ་མི་མང་ཐོག་ལ་ཡང་མགོན་སྐྱབས་རོགས་རམ་གནང་རོགས་གནང་ཞེས་ཞུ་སྐུལ་བྱས་འདུག་འདི་བྱས་པ་ནང་བཞིན་གྱི་ནི་དབུས་གཞུང་ནས་ཨ་ནི་བཀའ་བློན་ཕུ་ལུང་བ་ཚེ་བརྟན་རྡོ་རྗེ་དང་ཨ་ནི་གཞུང་དམག་དང་ལྷ་ས་ནས་མང་པོ་ཞིག་བོད་ཕྱི་ནང་གི་གཏོང་ཡག་གི་ཡོད་མ་རེད་ཁག་ཅིག་གི་ཐོག་ལ་ཡང་གཙོ་བོ་དེ་ཨ་ནི་ཤོ་སྟར་ལྷོ་གསུམ་དང་ཆབ་མདོ་བཅས་ཚ་བ་དཔའ་ཤོད་སྨར་ཁམས་དེ་ལ་སོགས་པ་ནས་ཨ་ནི་ཡུལ་དམག། བསྐོངས་ནས། ཨ་ནི། ཉག་རོང་མགོན་པོ་རྡོ་རྗེ་དང་དམག་འཁྲུག་གང་འདྲ་ཟླ་བ་གསུམ་ལྷག་གི་རིང་ལ་དམག་འཁྲུག་ཐེངས་མང་པོ་བརྒྱབ་པའི་རྗེས་ལ་ཨ་མཐའ་མ་མགོན་པོ་རྡོ་རྗེ་དང་ཁོ་རང་གི་རྗེས་འཇུག་ཨ་ཕྲུག་དང་བཅས་པ་ཚང་མ་ལོ་ཨ་གང་འདྲ་རྩ་མེད་བཏང་ཐུབ་པ་དེ་འདྲ་བྱུང་འདུག། དེ་འདྲ་བྱུང་ཡོད་དུས་ཚང་མ་མགོན་པོ་རྡོ་རྗེས་ད་གང་འདྲ་མི་མང་གི་ཐོག་ལ་ཡ། སྔ་ཕྱི་བར་གསུམ་ལ་སྡུག་པོ་མང་པོ་བཏང་བ་རྗེས་ཡན་དང། མི་མང་གིས་གཞུང་གི་དམག་མི་ལ་ཡང། ཁོང་ཚོ་ལ་ཆེ་བསྟོད་བྱས་ནས་ལྷ་དམག་བྱས་ཏེ་རྒྱབ་སྐྱོར་དང་མཐུན་འགྱུར་ཆེན་པོ་ཞུས་འདུག།
དེ་ནས་གང་ལྟར་ཅིག་བཀའ་བློན་ཕུ་ལུང་པ་དཔོན་གཡོག་རྒྱལ་ཁའི་ངང་ནས་ལྷ་སའི་ཕྱོགས་ལ་ཡར་ཡར་ལོག་ཡོང་བའི་སྐབས་དེར་ཡང། སྤྱི་ཁྱབ་མཁན་པོ་དཔལ་ལྡན་དོན་གྲུབ་ཀྱིས། ད་བསམ་བློ་ལ་ཡང་ག་རེ་འཁོར་བ་རེད་ཟེར་ན་ཁོ་རང་གི་ཁ་འོག་ལ་ཡར་འགྲོ་གི་མ་རེད་སྟབས་ཁོང་མཚན་སྙན་གྲགས་དང་བྱས་རྗེས་ཆེན་པོ་ཞེ་པོ་ཆགས་པ་ཡིན་ཙང་ཁོ་རང་གི་ཁ་འོག་ལ་འགྲོ་གི་མ་རེད་བསམ་ནས། སྲིད་སྐྱོང་གི་མཚན་ཐོག་ནས་བཀའ་རྒྱ་རྫུན་མ་ཞིག་བཟོས་ནས་དེའི་སྒང་ལ་ནི་ལྐོག་ཏུ་སྲིད་སྐྱོང་གི་སྦུག་ཐམ་ཕབ་ནས་ཨ་ནི་སྟར་རྫོང་བྱས་ཏེ་རྫོང་དེར་ཡར་རྫོང་དཔོན་ལ་ཡར་བཀའ་རྒྱ་ཞིག་བཏང་བའི་ནང་ལ་ཡར་ཨ་ནི་བཀའ་བློན་ཕུ་ལུང་བ་དང་ཨ་ནི་ཡར་ལོག་ཡོང་པའི་ཁ་ཐུག་ཕུ་ལུང་བ་དེ

ཀྱིས་ཡུན་རིང་པོ་ཞིག་བསྐྱོད་ནས་ཁོ་རང་གི་དང་ཁོ་རང་གི་མཉམ་དུ་ཡར་དམག་ལ་ཡོད་པའི་ཁོ་རང་བུ་དེ་མཉམ་པོ་ཡོད་པ་དེ་གཉིས་འཁྱགས་ནས་བུ་དེ་ལག་པ་ནས་མར་འཐེན་ནས་ཟམ་པའི་སྒང་ནས་མར་ཆུ་ལ་མཆོང་དགོས་པའི་གནས་ཚུལ་ཐབས་སྐྱོ་པོ་ཞིག་བྱུང་འདུག་དེ་སྐབས་ལྷ་སར་ཡར་དེའི་སྐབས་དེར་བཀའ་བློན་བཞི་ཡོད་པ་བྱས། བཞི་ཡོད་པའི་ནང་ནས་མཚོ་སྒོ་བ་མི་དམངས་ཚེ་རིང་ཟེར་ཏེ་ཁོང་ཚོ་ཁོང་ཡང་བཅས་ཀྱི་མཐོང་རྒྱ་ཐོས་རྒྱ་ཡོད་པ་ཤེས་ཡོན་ཆེ་ཤོས་དང་གནས་ཚུལ་དབུ་ཚོད་ཤོས་དེ་དེ་འདྲ་བྱུང་འདུག་ཐེངས་གཅིག་ཨ་ནི་བཀའ་བློན་ལྷན་རྒྱས་ཨ་ནི་སྲིད་སྐྱོང་བདེ་གྲུབ་རིན་པོ་ཆེའི་སྐུ་མདུན་ལ་ཡ་ཨ་སྙན་ཞུ་ལ་བཅར་བའི་རྗེས་ལ་སྙན་ཞུ་གྲུབ་པའི་རྗེས་དེར་ཡ་བཀའ་བློན་མཚོ་སྒོ་བས། ཨ་ནེ། སྲིད་སྐྱོང་ལ་ཡ་སྒེར་གྱི་དགོངས་སྐོར་ཞུ་ཡག་ཅིག་ཡོད་དུས་དེང་གི་ཞུ་རྒྱུ་བརྗེད་བཞག་ཟེར་ཏེ་ཡང་བསྐྱར། སྒོ་རྩ་ནས་ཕྱིར་ལོག་ཡར་གནང་ནས་ཨ་སྲིད་སྐྱོང་མཇལ་འཕྲད་གནང་ནས་གང་ལྟར་དོན་དག་འདི་ག་རེ་ཞུས་འདུག་ཟེར་ན་སྤྱི་ཁྱབ་མཁན་པོའི་གི་གནང་སྟངས་དེ་གང་འདྲ་དེ་ལ་བལྟས་ནས་ཨ་ནེ་སྲིད་སྐྱོང་གི་མཚན་ཤས་ཡོང་ཡག་དང་གཞུང་ལ་མཛད་དཀའ་བཟོ་ཡག་ཆེན་པོ་འདུག་ཨ་འཆར་ལོས་སྤྱི་ཁྱབ་མཁན་པོའི་གི་བྱེད་སྟངས་འདི་ཚོའི་ཐོག་ལ་ཨ་ནེ་ཐུགས་སྣང་ཐུགས་གཟབ་ཡག་པོ་གནང་རོགས་གནང། སྲིད་སྐྱོང་གི་སྐུ་ཕྱྭ་ལ་ཡང་ཨ་ནི། ག་སོགས་གདའ། གཟབ་གཟབ་གནང་རོགས་གནང། ཐུགས་ཟོན་གནང་རོགས་གནང་བྱས་ཏེ། ད་ནང་དོན་མི་ཤ་ཚ་གི་ཐོག་ལ། ཨ་ནི་སྙན་ཞུ་དེ་ཚོ་ཞུས་པའི་ཁ་ཐུག་དེ་ད་སྟབས་མ་ལེགས་པ་ཅིག་ལ། དེ་ཞུས་པའི་ཁ་ཐུག་དེ་ཨ་ནི་སྒོ་ཡོལ་རྒྱབ་ལ་དེ་ཡང། སྲིད་སྐྱོང་གི་ཕྱག་མཛོད་དེ་གནས་ཚུལ་ཚང་མ་ལོག་གོ་འདུག། སྲིད་སྐྱོང་ཕྱག་མཛོད་དེ་དང་སྤྱི་ཁྱབ་མཁན་པོ་ནི་ཡང།

བཅུ་པ་བཅུ་གཅིག་བཅས་ནང་བཞིན། རྒྱལ་མཆོག་སྐུ་ཕྲེང་བཅུ་གཉིས་པ་ཡང་འཕྲིན་ལས་རྒྱ་མཚོ་མཆོག་ཀྱང་སྐུ་ཚེ་རིང་པོ་རང་བརྟན་མི་འདུག་དགུང་གྲངས་བཅུ་དགུའི་ཐོག་ལ་རྩེ་ཕོ་བྲང་དུ་བདེ་ལྡན་གྱི་ཐོག་ལ་ཡང་སྐུ་བཞུགས་གནང་མུས་གནང་མུར་སྐུ་མྱ་ངན་ལས་འདས་འདུག་སྐུ་གདུང་པོ་ཏཱ་ལ་ལ་ཡང་བཞུགས་ཡོད།
བྱས་ན། རྒྱལ་མཆོག་སྐུ་ཕྲེང་བཅུ་གཉིས་པ་དགུང་གྲངས་བཅུ་དགུ་ལ་དགོངས་པ་རྫོགས་པ་རེད་བ། ལོ་རེ་ལ། ནུ་ཨ་ནི་ཁ་བཞུགས་ར་ཏཱི་ཐི་ལི་ཡ། ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་ཏེ་དགུང་ལོ་བདུན་ལ་ཕེབས་ཏེ་ར་ཏཱི་ཡིན་པའི་ནས་མང་ཆེ་སྲིད་སྐྱོང་དང་དེའི་རྟ་འདུ་མཛོ་བཀའ་ཤག་ཡི་ནས་རྟ་འདུ་མཛོ་གནང་བ་རེད་བ། ནང་དོན་དུ་ཕྱི་ནས།

ད་ལྟ་ཡི་གོང་ལ་ཡང་རབ་ཏུ་བྱས་ནས་སམ་ཞུས་པ་ནང་བཞིན་བྱས་ནས་ཨ་ནི་བཀའ་བློན་མཚོ་སྒོ་བས། ག་ད་སྲིད་སྐྱོང་སྡེ་དྲུག་རིན་པོ་ཆེ་ལ་ཡང་ནང་དོན་གནས་ཚུལ་བསྡུར་ཞིང་ཞུས་པ་རེད།
ནོ།
དུས་དེ་ནས་བཟུང་ནས་སྲིད་སྐྱོང་ལ། ཨ་ནི་སྤྱི་ཁྱབ་མཁན་པོའི་ཐོག་ལ་ཡང། ཨ་ནི་ཐུགས་སྣང་གནང་ཡག་གི་སྤྱང་གྲུང་ཅིག་གནང་ནས་ཨ་ནི་སྤྱི་ཁྱབ་མཁན་པོའི་གི་གནང་སྟངས་ལ་ཡང་དམིགས་བསལ་གི་ཐུགས་སྣང་བྱུང་ནས་ད་ག་ད་ཐུགས་དོག་གི་རྣམ་པ། མང་པོ་ཅིག་ཐོན་ཤག་དེ་འདྲ་ཡིན་དུས་ཉིན་གཅིག་གློ་བུར་དུ་སྲིད་སྐྱོང་གིས་ཨ་ནི་གི་མ་དམག་མི་དེ་འདྲ་ལ་དམག་སྤྱི་ལ་བཀའ་བཏང་ནས་སྲིད་སྐྱོང་ཁོ་རང་གི་ཕྱག་མཛོད་དང་ཨ་ནི་སྤྱི་ཁྱབ་མཁན་པོ་ལ་སོགས་པ་ཨ་དེ་གས་དེ་ཁོ་ཚོའི་གི་ཨབ་ཕྲུག་དེ་གས་དེ་འབྲས་སྤུངས་ནང་ལའང་ཁག་ཅིག་ཡོད་པ་འདྲ་དེ་གས་ཚང་མ་ལོ་ཡོད་པ་དེ་ཚོ་ལ་གློ་བུར་དུ་འཛིན་བཟུང་བྱས་དགོས་ཟེར་ཏེ་བཀའ་བཏང་བྱུང་ཤག་དེ་བཀའ་བཏང་བའི་གནས་ཚུལ་དེ་ཡང་སྤྱི་ཁྱབ་མཁན་པོས་སྔ་ས་ནས་ཧ་གོ་བ་ཡིན་ཙང་ད་ངའི་གནས་སྟངས་དེ་ཡག་པོ་ཞིག་ཆགས་ས་མ་རེད་བསམ་ནས་སྤྱི་ཁྱབ་མཁན་པོས་ཁོ་རང་ཐོག་མར་བྱུང་སའི་བྱུང་ཁུངས་དེ་དགའ་ལྡན་ཡིན་ཙང་དགའ་ལྡན་གྱི་ཕྱོགས་ལ་ཡང་ཁོ་རང་གིས་ད་ཨ་ཕྲུག་དེ་འདྲ་ཁ་ཤས་ཤིག་ཁྲིད་ནས་དགའ་ལྡན་ལ་བྲོས་ཕེབས་པའི་སྐབས་ལ་ཨ་ནི་དམག་མིས་རྗེས་འདེད་བྱས་འདུག་དམག་མིས་རྗེས་འདེད་བྱས་ནས་དམག་མིའི་ཐོག་ལ་ཡང་དེ་སྔ་དེང་གི་གོང་དུ་ཞུས་པ་ནང་བཞིན་བྱས་ནས་དགའ་ལྡན་དང། འབྲས་སྤུངས། གཉིས་ནས་གར་ཐོག་ད་རྭ་སྒྲེང་རིན་པོ་ཆེ་ཐོག་ལ་ཡང་ངོ་རྒོལ་བྱས་པ་རེད་བ་དེ་གར་ཐོག་ཀྲུང་དབྱང་བྱས་ནས་དམག་མི་མཉམ་པོ་ལ་འདི་བྱས་པ་ཡིན་ཙང་ཨ་ནི་དེ་སེ་རའི་གྲྭ་པ་ཚོ་ལ་ཡང་འདི་གར་ཐོག་འཁོན་ལན་སློག་ཡག་གི་ཆེད་དུ་ཨ་ནི་དམག་མི་མཉམ་པོ་ལ་གྲྭ་རྐྱང་འདི་འདྲ་མང་པོ་མཉམ་པོ་ཡོང་ནས་ག་ནས་གང་ལྟར་དགའ་ལྡན་ལ་ཡང་སྤྱི་ཁྱབ་མཁན་པོ་དཔལ་ལྡན་དོན་གྲུབ་ཡོད་ས་དེའི་ཉེ་སྐོར་ལ་ཡག་མཐའ་བསྐོར་ནས་གང་ལྟར་ཅིག་དགོན་པ་ཡིན་ཙང་དགོན་པ་ལ་ཡང་དམག་བརྒྱབ་ན་ཡག་པོ་ཡོད་མ་རེད་ཟང་ངེ་ཟིང་ངེ་ཆགས་ན་ཡག་པོ་ཡོད་མ་རེད་ད་ཁོང་ཚོ་བསྡད་ས་ཁང་པ་དེ་ཕྱི་ལོགས་ནས་ཆུ་དང་བཟའ་ཆས་མེ་ཤིང་ལ་སོགས་པ་བཀག་ནས་དེ་འདྲས་གནས་ཚུལ་བྱས་པ་འདྲ་མཐའ་མ་དེ་ཡང་དེ་འདྲས་ཤིག་བྱུང་ནས་ཁོང་ཚོ་དཀའ་ངལ་བྱུང་ཤག། མཐར་དཔལ་ལྡན་དོན་གྲུབ་ཀྱིས་ཁྱོད་ནི་ད་ཉི་མ་གཅིག་གི་ནང་ལ་ཁུངས་མ་ཆད་པར་དེ་ཆུ་དང་ཁ་ལག་དང་ཤིང་དང་ཚང་མ་བཀག་པ་ཡིན་ད་ཨན་ཁོ་རང་གིས་ད་བློས་བཀལ་ས་ཡོད་པའི་ཨ་ཕྲུག་དེ་མགོན་པོ་ཟེར་བ་དེ་དང་མཉམ་དུ་གྲོས་ཚིག་བྱས་ནས་མར་ཕྱི་ལོགས་ལ་དོན་ཡོང་བའི་ཁ་ཐུག་དེ་དམག་མིས་རྗེས་འདེད་བྱས་པའི་སྐབས་དེ་ཡང་དཔལ་ལྡན་དོན་གྲུབ་ཀྱིས་ག་རེ་ལབ་རེད་ཟེར་ན་ད་ཡག་པོ་བྱུང་མ་སོང། ང་གཉིས་ཁོ་ཚོའི་ལག་པ་ལ་ཐེབས་ན་ཨ་སྡུག་པོ་ཚད་མེད་པ་གཏོང་སྲིད། གཏང་གི་རེད། དེ་ལས་ང་རང་གཉིས་ཕན་ཚུན། གཅིག་གིས་གཅིག་ལ་མེ་མདའ་རྒྱབ་རེས་བྱས་ཏེ་ཤི་རྒྱུ་བྱུང་ན་འདི་དྲག་ག་མི་ཡོང་ངས་ཟེར།
བྱས་ཏེ། དེ་འདྲ་བྱས་ནས་ནི་ཕན་ཚུན་མེ་མདའ་ཁ་སྤྲོད་བྱས་ནས་བྱས་པ་ནང་བཞིན་བྱས། ཨ་ཕྲུག་ཁོ་རང་གི་ད་གར་ཆོག་ལགས་ཡོ། ཨ་ཕྲུག། མགོན་པོ།